ལོ་ལྟར་སྤྱི་ཟླ་དང་པོའི་ཚེས་ཉི་ཤུ་དྲུག་ཉིན་མོར་ཐོག་མར་ཕྱི་ལོ་གཅིག་སྟོང་བདུན་བརྒྱ་བརྒྱད་ཅུ་གྱ་བརྒྱད་ལོར་དབྱིན་ཡུལ་གྱིས་ཨོ་སི་ཀྲི་ལི་ཡའི་མི་སེར་གསར་སྤེལ་བྱེད་འགོ་ཚུགས་པའི་དུས་དྲན་སྲུང་བརྩི་བྱེད་ཀྱི་ཡོད། དེ་ཡང། ཉིན་དེར Anniversary Day དང། First Landing Day། ཡང Foundation Day ཞེས་མིང་འདྲ་མིན་འབོད་སྲོལ་ཡོད་ཀྱང། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོ་ནས་བཟུང་དེར་ཡོངས་གྲགས་སུ་ཨོ་སི་ཀྲི་ལི་ཡའི་ཉིན་མོ་ཞེས་བོས་པ་ཡིན་འདུག།

དེར་བརྟེན་རིག་གཞུང་སྣ་མང་ཅན་གྱི་མི་ཚོགས་ཀྱི་ཁྲོད་དུ་ཉིན་དེར་དང་པོའི་ཚེས་ཉི་ཤུ་དྲུག་ཞེས་འབོད་སྲོལ་ཡོད་འདུག་རྩོད་རྙོག་དེའི་གཞི་ནི་ཨོ་སི་ཀྲི་ལི་ཡའི་ས་གཞིའི་བདག་དབང་ལ་ཐུག་ཡོད་པ་དང། ཐོག་མར་དབྱིན་ཇིའི་མི་རིགས་མ་སླེབས་གོང་ནས་ཨོ་སི་ཀྲི་ལི་ཡའི་ས་དེར་ས་སྐྱེས་རྡོ་སྐྱེས་མི་རིགས་ཀྱི་རང་དབང་གཙང་མའི་བདག་དབང་ཡོད་པ་དང། དབང་ཚད་དེ་ད་བར་སུ་ལ་ཡང་མགོ་བཏགས་ཞུས་མེད་པས་གདོད་མའི་མི་རིགས་རྣམས་ལ་དབང་ཚད་ཆ་ཚང་མུ་མཐུད་རྙེད་ཡོད་པ་ཡིན་འདུག། འོན་ཀྱང་གདོད་མའི་མི་རིགས་རྣམས་ཀྱི་ཁྲོད་དུ་ཡང་རང་དབང་གཙང་མའི་བདག་དབང་གི་སྐོར་བསམ་ཚུལ་མི་འདྲ་བ་ཡོང་གི་ཡོད་འདུག་ཨོ་སི་ཀྲི་ལི་ཡའི Aboriginal དང Torres Strait མཚོ་གླིང་པའི་མི་རིགས་རྣམས་ལ་ཆེ་མཐོང་སྤྲད་ཆེད་རྩ་ཁྲིམས་བསྒྱུར་བཅོས་བྱེད་རྒྱུ་ནི་གནད་དོན་དཀྱུས་མ་ཞིག་མ་ཡིན། དེ་ཡང་ལོ་བཅུ་ཕྲག་འགའ་ཤས་ནང་འབྲེལ་ཡོད་མཁས་པ་དང་རྩ་ཁྲིམས་བསྒྱུར་བཅོས་ལྷན་ཚོགས། གྲོས་ཚོགས་ཀྱི་དྲི་རྩད་ཁང་སོགས་ཀྱིས་སློབ་སྟོན་རབ་དང་རིམ་པ་གནང་ཡོད་འདུག། ཡང་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར Australia's Red Centre on Anangu Country ཞེས་པའི་ལྟེ་གནས་ཁང་གིས་གྲོས་འཆར་བཏོན་པ་དེ་ཉེ་དུས་སུ་གླེང་གཞི་གཙོ་བོ་ཞིག་ཆགས་ཡོད་འདུག Dean Parkin ལགས་ནི་ཨུ་ལུ་རུའི་སྙིང་གི་བསྒྲགས་གཏམ་སྐོར་སྤྱི་མང་གི་ཁྲོད་དུ་གོ་རྟོགས་སྤེལ་ནས་རྒྱབ་སྐྱོར་བསྡུ་རུབ་ཀྱི་ལས་འགུལ From the Heart ཞེས་པའི་འགན་འཛིན་པ་ཡིན་པ་དང་ཁོང་གིས་གསུངས་དོན།

དེ་ལྟར་བྱེད་པ་ནི་ང་ཚོའི་རྩ་ཁྲིམས་དང་མཐུན་པ་ཡིན་དུས་དེ་སྔར་བཞིན་ང་ཚོའི་བསམ་ཚུལ་སུས་ཀྱང་རྩིས་མེད་བཏང་མི་ཐུབ་པ་ཡིན། ཨོ་སི་ཀྲི་ལི་ཡའི་རྩ་ཁྲིམས་འོག་གདོད་མའི་མི་རིགས་ལ་ཆེ་མཐོང་སྤྲད་པའི་དགོས་པ་གཙོ་བོ་ནི། ཁོ་ཚོའི་བསམ་ཚུལ་ལ་ཆ་འཛིན་དང་མཐོང་སྤྲད་ནས་རང་ཉིད་ཀྱི་མི་རིགས་དང་འབྲེལ་བའི་ཁྲིམས་རང་ཐག་རང་གཅོད་བྱེད་ཆོག་པའི་དབང་ཚད་ཡོད་པ་བྱེད་རྒྱུ་དེ་ཡིན། འོན་ཀྱང་གདོད་མའི་མི་འགའ་ཤས་ཀྱིས་ཁོ་ཚོའི་བསམ་བློར་ཆེ་མཐོང་སྤྲད་པར་གདོད་མའི་མི་རིགས་ཀྱི་འཐུས་མི་གྲོས་ཚོགས་ནང་སླེབས་ཐུབ་པ་ལས་ཁོ་ཚོའི་བསམ་ཚུལ་གང་ཡོད་པ་རྣམས་ཨོ་སི་ཀྲི་ལི་ཡའི་གཞུང་ལ་ཐད་ཀར་ལམ་སྟོན་བྱེད་ཐུབ་པ་ཞིག་དགོས་པ་དེ་བས་གལ་ཆེ་ཞེས་གདོད་མའི་མི་རིགས་ཀྱི་གནད་དོན་བློན་ཆེན་དང། Noongar མི་རིགས་ཀྱི་རྒྱུད་པ་སྐུ་ཞབས Ken Wyatt མཆོག་གིས་གསུངས་དོན། གྲོས་ཚོགས་ནང་གདོད་མའི་མི་རིགས་ཀྱི་འཐུས་མི་ཡོད་པ་ལས་གཞུང་ནང་ང་ཚོའི་མི་རིགས་ཀྱི་འཐུས་མི་དགོས་རྒྱུ་གལ་ཆེ་བ་ཡོད། གང་ཡིན་ཟེར་ན། གཞུང་འཛིན་མཁན་ཆབ་སྲིད་ཚོགས་པ་མི་འདྲ་བ་ཡོང་གི་ཡོད་པས་ཁྲིམས་དང་སྲིད་ཇུས་གཏན་འབེབས་བྱེད་པའི་དབང་ཚད་གཙོ་བོ་གཞུང་འཛིན་མཁན་ལ་ཡོད། དེར་བརྟེན་གདོད་མའི་མི་རིགས་ཀྱི་བསམ་ཚུལ་གཞུང་ལ་བཤད་ནས་གཞུང་གི་སྲིད་ཇུས་ལ་ཤུགས་རྐྱེན་སྤྲད་ཐུབ་པ་དགོས་རྒྱུ་དེ་གནད་འགག་ཆེན་པོ་ཆགས་ཡོད། ཡང Dani Larkin ལགས་ནི། བཱན་ཇུ་ལང་དང། ཁུང་ཀ་ར་ཁཱན་མི་རྒྱུད་ཅན་གྱི Aboriginal གྱི་བུད་མེད་ཅིག་ཡིན་པ་དང་ཁོང་མོས་བློན་ཆེན Ken Wyatt མཆོག་གིས་གྲོས་འཆར་བཏོན་པ་བཞིན་འགྲོ་ན་མཇུག་འབྲས་འདོད་བློ་ཁེངས་པ་ཞིག་ཡོང་ངེས་མ་རེད་ཅེས་ཁོང་མོས་གསུངས་དོན།
ངས་བློན་ཆེན་མཆོག་གིས་གྲོས་འཆར་གང་བཏོན་པར་ཞིབ་ཚགས་བལྟ་བ་ཡིན། འོན་ཀྱང་ངའི་བསམ་པར་གྲོས་ཚོགས་ནང་ང་ཚོའི་མི་རིགས་ཀྱི་བསམ་ཚུལ་གླེང་ཐུབ་པ་དང། དེར་ཆེ་མཐོང་སྤྲད་ཐུབ་པ་དེ་གལ་ཆེ་བ་མཐོང་གི་འདུག་གྲོས་འཆར་དེ་ནི། ཞིབ་ཚགས་བ་དང་ད་ཆ་རྙེད་བཞིན་པ་ཡིན་དུས་དེར་ཡར་རྒྱས་གོང་འཕེལ་གཏང་དགོས། ཡང་གླེང་གཞི་གཙོ་བོ་གཞན་ཞིག་ནི་ཨོ་སི་ཀྲི་ལི་ཡའི་གཞུང་དང་གདོད་མའི་མི་རིགས་བར་ཐོག་མར་དབྱིན་ཇི་མ་ཡོང་གོང་ནས་ས་གཞི་དེར Aboriginal དང Torres Strait མཚོ་གླིང་པའི་མི་རིགས་དེར་གནས་ཆགས་ཡོད་པ་ངོས་འཛིན་གྱིས་གྲོས་མཐུན་ཆིངས་ཡིག་ཞིག་བཞག་དགོས་པ་དེ་ཡིན། མི་མང་པོ་ཞིག་གིས་གྲོས་མཐུན་ཆིངས་ཡིག་བཞག་རྒྱུ་དེ་གྲོས་ཚོགས་ནང་ཆེ་མཐོང་ཡོང་བར་གོམ་པ་དང་པོ་དེ་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་འདུག་དེ་ནི་ནིའུ་ཛི་ལན་དང་ཨ་རི། ཁེ་ན་ཌ་སོགས་ཀྱིས་ཁོ་ཚོའི་གདོད་མའི་མི་རིགས་ལ་གྲོས་མཐུན་ཆིངས་ཡིག་བཞག་ནས་ཆེ་མཐོང་ངོས་འཛིན་བྱེད་པ་ལྟ་བུ་ཡོང་ངེས་རེད། Lidia Thorpe ལགས་ནི Gunnai དང Gunditjmara མི་རྒྱུད་ཅན་གྱི་བུད་མེད་ཅིག་ཡིན་པ་དང། ཁོང་མོ Victoria ནས་ལྗང་ཁུ་ཚོགས་པའི་གྲོས་ཚོགས་འཐུས་མི་ཞིག་ཡིན་འདུག་ཁོང་མོས་གདོད་མའི་མི་རིགས་ཆེད་དུ་གྲོས་མཐུན་ཆིངས་ཡིག་ལག་བསྟར་ཆེད་ལས་འགུལ་སྤེལ་བཞིན་ཡོད་འདུག་ཁོང་མོས་གསུངས་དོན། We've been dealing with so much. ལོ་ངོ་ཉིས་བརྒྱ་བཞི་བཅུ་ལྷག་ཙམ་རིང་ང་ཚོའི་མི་རིགས་ཀྱིས་གདུག་རྩུབ་དང་མནར་གཅོད་ཚད་ལས་འདས་པ་མྱོང་ཡོད་ཀྱང་ད་བར་གཞུང་འབྲེལ་ཐོག་གྲོས་མཐུན་གང་ཡང་བཞག་ཐུབ་པ་བྱུང་མེད། ད་ཆ་ཕྱོགས་ཚང་མར་ཕན་པའི་གྲོས་མཐུན་ཆིངས་ཡིག་ཞིག་བཞག་པའི་དུས་ལ་བབ་ཡོད། ཡང་ལྕམ Thorpe ལགས་ཀྱིས་གྲོས་མཐུན་ཆིངས་ཡིག་དེ་བཞག་པར་འབྲེལ་ཡོད་གདོད་མའི་མི་རིགས་ཀྱི་ཚོགས་སྡེ་ཡོངས་ལས་ལམ་སྟོན་དང་བསམ་ཚུལ་བསྡུ་རུབ་བྱེད་དགོས་ཞེས་ཁོང་མོས་གསུངས་དོན། ང་ཚོ་གདོད་མའི་མི་རིགས་རྣམས་ལ་རང་ཐག་རང་གཅོད་ཀྱི་རང་དབང་དགོས། གདོད་མའི་མི་རྒྱུད་མི་འདྲ་བ་ཡོངས་ལ་གྲོས་མཐུན་ཆིངས་ཡིག་དེར་མིང་ཐོ་བཀོད་འདོད་ཡོད་མིན་རང་དབང་སྤྲད་དགོས། དཔེར་ན་ནིའུ་ཛི་ལན་ལ་མཚོན་ན། ཝའེ་ཐང་གི་གྲོས་མཐུན་ཆིངས་ཡིག་ནང་གདོད་མའི་རིགས་རྒྱུད་ཁག་འགའ་ཤས་ཤིག་གིས་རང་ཉིད་ཀྱི་འདོད་པ་ལྟར་མཉམ་ཞུགས་བྱས་མེད། དེར་བརྟེན་ང་ཚོས་དུས་རྟག་ཏུ་ཕྱོགས་ཡོངས་ལ་གུས་བརྩི་དང་ལྡན་པའི་ཐོག་གནད་དོན་གྲོས་གླེང་བྱས་ནས་ཕྱོགས་ཡོངས་ཀྱི་བསམ་ཚུལ་དང་འཆར་སྣང་ལ་བརྩི་འཇོག་བྱེད་དགོས། གནས་ཚུལ་དེ་ནི SBS ཀྱི་གསར་འགོད་པ Essam Al Ghalib ལགས་དང NITV སྡེ་ཚན་གཉིས་ཀྱིས་མཉམ་འབྲེལ་ཐོག་ཕྱོགས་སྒྲིག་གནང་ཡོད་པ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུས་པ་ཞིག་ཡིན།